མགོན་པོ་གང་ཉིད་མཆོག་དེ་རིང་སྔ་དྲོ་ཞི་བ་ཚལ་ཕོ་བྲང་ནས་ཕེབས་ཐོན་མཛད་སྐབས་དད་ལྡན་མང་ཚོགས་ཀྱི་ལག་ཏུ་མེ་ཏོག་དང་བདུག་སྤོས་མཇལ་དར་སོགས་བསྣམས་ནས་གང་ཉིད་མཆོག་ལ་ཕེབས་སྐྱེལ་ཞུས་ཤིང་དད་ལྡན་མང་ཚོགས་ཁྲོད་མགོན་པོ་གང་ཉིད་མཆོག་ད་དུང་ཡང་ལ་དྭགས་ཀྱི་ཡུལ་དེར་བཞུགས་རོགས་བྱེད་ན་བསམ་པའི་སེམས་ཚོར་ཆེན་པོ་འདུག། སྐུ་མདུན་སྐྱབས་སྟོན་ཆེན་དཔེ་མི་སྲིད་ཀྱི་སྨོན་ལམ་བཟང་པོ་དང་དཔེ་མི་སྲིད་ཀྱི་འཛམ་བུའི་གླིང་ལ་བདེ་སྐྱིད་དང། དཔེ་མི་སྲིད་ཀྱི་ཡག་པོ་བྱུང་སོང། ཐེངས་འདིའི་ཆིབས་བསྒྱུར་གོ་སྒྲིག་ཚོགས་ཆུང་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བཀའ་དྲིན་རྗེས་དྲན་དང་སྦྲགས། མགོན་པོ་གང་ཉིད་མཆོག་ནས་ལ་དྭགས་ནང་གི་ཕྱི་ནང་གི་དད་ལྡན་མང་ཚོགས་ཁྲི་ཚོ་མང་པོ་ལ་ཆོས་འབྲེལ་དང་བླང་དོར་བཀའ་སློབ་ལམ་སྟོན་རྒྱ་ཆེར་སྩལ་བར་ཐུགས་རྗེ་ཆེ་ཞུ་དང། ལྷག་པར་དུ་ལ་དྭགས་པ་འགོ་དམངས་ཡོངས་བསོད་ནམས་ཅན་ཞིག་ཏུ་ཚོར་ཞིང། སླད་ཀྱང་སངས་རྒྱས་ཁོང་ཡུལ་དེར་ཡང་ནས་ཡང་དུ་ཕེབས་ཐུབ་པའི་གསོལ་བ་སྨོན་ལམ་བཏབ་བཞིན་ཡོད་ཅེས་གསུངས་སོང། དེའི་སྐོར་ལ་ལ་དྭགས་དགོན་པའི་ཚོགས་འདུའི་དབུས་སྐྱོང་རྒན་བསྟན་འཛིན་དབང་གྲགས་ལགས་ཀྱིས་གསུངས་དོན། གཅིག་ནི་ང་རང་ཚང་མས་མཁྱེན་གསལ་རེད་ཨ་ནི་དགུང་ལོ་མཐོ་པོ་ཡིན་པ་དང་ཡར་མར་ཕེབས་ཡ་དེ་དཀའ་ཚེགས། དཀའ་ལས་ཡོད་པ་ཡིན་ན་ཡང་དེ་ནི་རྒྱལ་བ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་དེ་ནི་ཡར་མར་ག་དུས་ཕེབས་ལ་ནི་གསོལ་བ་བཏབ་པ་ཡིན་ན་ཡང་ཕེབས་གནང་གི་འདུག་བ་འདི་ང་རང་ཚོ་ལ་དྭགས་པ་ཡི་དཔེ་མི་སྲིད་ཀྱི་བསོད་ནམས་ཆེན་པོ་རེད་བསམ་གྱི་འདུག་བ་དེ་འདུག་བསྟན་པ་ལ་མི་མང་གི་སྣང་བ་དང་དངོས་གནས་དྲང་གནས་ད་ལྟ་བཞུགས་ན་བསམ་ནས་དཔེ་མི་སྲིད་ཀྱི་ཚོར་བ་ཤུགས་ཆེན་པོ་འདུག་བ་དེ་འདུག་ཡིན་ན་ཡང་ད་ང་རང་ཚོ་ག་ལ་བར་གཅིག་ད་ལྟ་བར་ད་ཟླ་བ་གཅིག་དང་ད་ཉི་མ་བཅུ་གཉིས་བཞུགས་ཡས་དེ

སྤྱི་མཐུན་གྱི་ད་བསོད་ནམས་རེད་བཞག་བསམ་གྱི་ཡོད། གཞི་རྩའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཟླ་བ་སྔོན་མའི་ཕྱི་ཚེས་བཅོ་ལྔ་ཉིན་ལ་དྭགས་སུ་ཞབས་སོར་འཁོད་རྗེས་ཁོང་རྒྱལ་ས་གླེ་དང་དེ་ནས་ལིང་ཤེད། ཟངས་དཀར་ས་གནས་དེ་དག་ནང་གི་ཁ་ཆེ་དང་ཡེ་ཤུ་སོགས་ཆོས་ལུགས་འདྲ་མིན་གྱི་ལྷ་ཁང་དང་ཆོས་ར་སོགས་སུ་གནས་གཟིགས་དང། ཆོས་དད་འདྲ་མིན་གྱི་ཆོས་གྲོགས་ཚོ་དང་ལྷན་དུ་མཇལ་མོལ་གནང་ནས་འཛམ་གླིང་གི་ཆོས་ལུགས་མཐུན་སྒྲིལ་གྱི་གལ་གནད་དང་རིས་སུ་མ་ཆད་པའི་ཆོས་ལུགས་ཚང་མར་གུས་ཞབས་བྱེད་དགོས་པའི་ལམ་སྟོན་དང། ལ་དྭགས་ས་ཁུལ་དེ་ཡིས་དེ་བོད་དང་ས་འབྲེལ་བྱ་བཞིན་ཡོད་པ་རེད།

ཕུགས་འདུན་ཡག་པོ་ཞིག་གི་ཆེད་དུ་ཤུགས་རྒྱག་གལ་ཡིན་པ་དང། འབྱུང་འགྱུར་དུས་རབས་དེ་བཞིན་དམག་འཁྲུག་མེད་པ་ཞི་བདེ་ལྡན་པའི་དུས་རབས་ཤིག་ཡོང་ཆེད་དུ་གཞོན་སྐྱེས་སློབ་གྲྭ་བ་ཚོའི་སེམས་ནང་དུ་དམ་བཅའ་བཞག་དགོས་པ་དང་ཁོར་ཡུག་སྲུང་སྐྱོབ་ཀྱི་བྱ་གཞག་ལ་དང་དོད་དགོས་པའི་ཐུགས་བརྩེ་བ་ཆེན་པོས་འབོད་སྐུལ་སོགས་གནང་ཡོད་པ་རེད། ང་རང་ཚོ་འཛམ་གླིང་ཤར་ནུབ་ལྷོ་བྱང་ག་པར་ཡིན་ནའི་ཚང་མས་ཞི་བདེ་ཞི་བདེ་ཟེར་གྱི་ཡོད་རེད། ཞི་བདེ་ཟེར་ཡག་དེ་གནམ་ནས་བབས་ཡག་ཡོད་མ་རེད། ག་རེ་ཟེར་ན་འཁྲུག་པ་དེ་ང་རང་ཚོ་མིས་བཟོས་པ་རེད། བྱས་དེ་འདྲ་ཡིན་དུས་ཙ་ན་ད་ཞི་བདེ་ཟེར་དུས་ང་རང་ཚོ་མི་རང་ཉིད་ཀྱིས་དངོས་གནས་དྲང་གནས་ཀྱིས་ཚང་མ་བློ་མཛའ་མཐུན། གྲོགས་པོའི་འདུ་ཤེས་གཅིག་གིས་གཅིག་ལ་ཕན་གྲོགས་བྱས་ནས་ཨོ་དེ་འདྲའི་གཅིག་གིས་ད་ཨ་ནས་ཞི་བདེ་བསྐྲུན་དགོས་པ་ཆགས་ཀྱི་ཡོད་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ད་རེས་ལ་དྭགས་སུ་བཞུགས་ཞག་རིང་ལ་མངའ་སྡེའི་སྲིད་སྐྱོང་སྐུ་ཞབས་ཨར་ཀེ་མ་ཐུར་ལགས་ཀྱིས་དབུས་པའི། རྒྱ་གར་དབུས་དང་མངའ་སྡེའི་གཞུང་དང་ཆབ་སྲིད་ཀྱི་གནད་ཡོད་མི་སྣ་ཁ་ཤས་ནས་མཇལ་བཅར་ཡང་ཞུས་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐེངས་འདིའི་མཛད་འཕྲིན་ཡོངས་སུ་ལེགས་གྲུབ་ཀྱིས་ལ་དྭགས་ནས་ཕེབས་ཐོན་མ་མཛད་གོང་ཁ་སང་དང་གོང་ཚེས་སོ་སོར་ཐེངས་འདིའི་ཆིབས་བསྒྱུར་གོ་སྒྲིག་ཚོགས་ཆུང་གིས་གཙོས་པའི་ལ་དྭགས་པ་འགོ་དམངས་ཡོངས་ནས་མགོན་པོ་གང་ཉིད་མཆོག་ལ་ཐུགས་རྗེ་ཆེ་ཞུའི་གུང་ཚིགས་གསོལ་སྟོན་འདེགས་འབུལ་དང་བཅས་མགོན་པོ་གང་ཉིད་མཆོག་སླར་ཡང་ལ་དྭགས་སུ་ཆིབས་བསྒྱུར་བསྐྱངས་གནང་ཡོང་བའི་གསོལ་འདེབས་ཞུ་བཞིན་འདུག། གསར་འགྱུར་ཕྱོགས་བསྒྲིགས་ཞུ་མཁན་ཨ་རིའི་རླུང་འཕྲིན་ཁང་གི་ལྡི་ལི་ས་གནས་གསར་འགོད་པ་བསྟན་འཛིན་ནོར་བཟང་ཡིན།